གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི Asia རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག

དེ་ནས་པེ་ཅིན་དུ་རྒྱ་རིགས་ལས་འགུལ་བ་ཕིང་ལི་ཧྥ་འཛིན་བཟུང་བྱས་ནས་ལོ་གཅིག་འཁོར་བའི་སྐབས་དེར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་བྷེལ་ཞི་བདེའི་གཟེངས་རྟགས་ཚུན་སྤྲོད་དགོས་པའི་དགོངས་ཚུལ་བཏོན་མཁན་ཡོང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་མའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུ་འགྲན་བསྡུར་གྱི་ངོ་བོ་ཐོག་ནས་གནང་བ་ཡིན་ན་དགེ་མཚན་ཆེན་པོ་ཡོད་ལུགས་སློབ་ཕྲུག་ཁག་ཅིག་གིས་དགོངས་ཚུལ་བཏོན་གནང་བའི་སྐོར་དང། དེ་ནས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང། བོད་མི་ཚོས་དྲག་པོའི་ལམ་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་དམག་འཐབ་གནང་བའི་བརྒྱུད་རིམ་གློག་བརྙན་དང་པར་དུ་བླངས་པ་ཁག་བོད་ཀྱི་འགྲེམས་སྟོན་ཁང་དུ་དོ་བདག་བསྟན་འཛིན་བསོད་ནམས་ལགས་ནས་འགྲེམས་སྟོན་གནང་བའི་སྐོར་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་དང་བློ་བེ་ལགས་བར་གླེང་མོལ་ཞུས་པ་བཅས་ཐེངས་འདིའི་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག

འཕགས་པ་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་བྱོན་ཡོད་པ་རེད། ཨེ་ནི་ལྷག་པར་དུ་རྒྱལ་བ་སྐུ་འཕྲེང་རིམ་བྱོན། ཨེ་ནི་ལྷག་པར་དུ་ད་ལྟ་རྒྱལ་བ་སྐུ་འཕྲེང་བཅུ་བཞི་པ། ཨེ་ནི་འཕགས་པ་སྤྱན་རས་གཟིགས་དངོས། ད་ང་ཚོ་ལ་པའི་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་པ་རེད། དེ་དུས་རྟག་ཏུ་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས། ཨེ་ནི་མཆོད་པ་མཆོད་པ་ཡག་ཤོས་དེ་ཨེ་ནི་བཀའ་བཞིན་སྒྲུབ་ཡག་དེ་ཡིན་པ་རེད།

ཁྱེད་ཀྱིས་སློབ་མར་གཟུང་བ་ཆ་ཡིས་ཀྱང་ནི་སྤྱད་དུ་གསོལ། དེ་ལྟར་ན་ཐུགས་རྗེ་ཆེན་པོ་རྒྱལ་བ་རྒྱ་མཚོ་ལྷ་ལྔའི་རྗེས་སུ་གནང་དབང་གི་རིམ་པ། བརྒྱུད་ལྡན་གོང་མའི་ཕྱག་བཞེས་ལས་ཇི་ལྟར་འབྱུང་བ་བཞིན་ལེགས་པར་ཕུལ་གྲུབ་པ་ལགས་ན་འདིའི་སྒོ་ནས་རང་གཞན་གྱི་དོན་རྒྱ་ཆེན་པོ་བཞི་བྱིན་ནས་བརྒྱ་རྩའི་འཁྲུལ་པ་དང་དེ་ལས་བྱུང་བའི་དགེ་བའི་རྩ་བ་བསགས་པ་རྣམས་ཀྱང་བྱང་ཆུབ་སྙིང་པོར་ཡོངས་སུ་བསྔོ་བ།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་ཡིན། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་སྐོང་ཚོགས་གནང་ཞིང་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་ཡིན་པ་རེད་བཞག། དེ་ཡང་ཨོ་གླིང་ཁུལ་གྱི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཚོགས་ཀྱི་ཡོད་རེད། ད་འགན་འཛིན་ལྷན་ཚོགས་ཟེར་དུས་ཡིན་ཡང་ཁ་གཏད་དུ་ཞུས་པ་ཡིན་ན། ས་གནས་བོད་རིགས་མཐུན་ཚོགས་ད་ལྟའི་ཆ་ལ་བཅུ་འདུག་བཅུ་འདི་གས་ཀྱི་ནང་ནས་ད་ཚོགས་འདུ་ལ་ཚུར་སླེབས་བྱས་རྒྱུན་ལས་ཚོགས་གཙོ་དང་རྒྱུན་ལས་གཅིག་སླེབས་ནས་ཨ་ནི་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེའི་ནང་ལ་རྒྱལ་ཡོངས་ཡོངས་ཀྱི་ཐོག་ནས་ཨ་ནི་ལས་དོན་བྱེད་དགོས་ཡ་གྲོས་ཆོད་དེ་འདི་བཞག་ཨ་ནི་གྲོས་ཆོད་དེ་གཞི་བཞག་ནས་ཨ་ནི་ལོ་གཉིས་རིང་དུ་ཡ་ལས་དོན་གྲོས་ཆོད་ལ་དཔག་པའི་ཨ་ནི་ལག་ལེན་བསྟར་ཐབས་ཀྱི་གནས་སྟངས་འདི་ཚོ་ཚང་མ་བགྲོ་གླེང་བྱེད་རྒྱུ། གོང་ཞུས་ཉིན་གཉིས་རིང་བསྐོང་ཚོགས་གནང་བཞིན་པའི་ཚོགས་འདུ་དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་སྐབས་དྲུག་པས་གོ་སྒྲིག་གནང་ཡོད་ཅིང་ཐེངས་འདིའི་ཚོགས་འདུའི་ཐོག་སྐུ་མགྲོན་གཙོ་བོར་ཨོ་གླིང་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་དང་དམིགས་བསལ་སྐུ་མགྲོན་དུ་ཨོ་གླིང་ས་གནས་ཀྱི་བོད་མི་མང་སྤྱི་འཐུས་དེ་བཞིན་རྒྱ་རིགས་འབྲེལ་མཐུད་པ་དང། དེ་ནས་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཁག་བདུན་ནས་ཚོགས་གཙོ་དང་རྒྱུན་ལས་གཅིག་བཅས་མཉམ་ཞུགས་གནང་ཡོད་པ་རེད་བཞག་ཐེངས་འདིའི་ཚོགས་འདུའི་ཐོག་འདས་པའི་ལོ་གཉིས་ནང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ངོས་ནས་ལས་དོན་གནང་ཕྱོགས་ཀྱི་ཐོག་དཔྱད་ཞིབ་དང་ལས་དོན་མཇུག་སྐྱོང་དགོངས་ཚུལ་བསྡུ་ལེན་གནང་ཡོད་པ་མ་ཟད། མ་འོངས་པའི་ལོ་གཉིས་ནང་གི་ལས་དོན་སྤེལ་གནང་ཕྱོགས་སྐོར་བགྲོ་གླེང་གནང་རྒྱུ་དང་ཚོགས་འདུའི་གྲོས་ཆོད་ཁག་གཏན་འབེབས་གནང་རྒྱུ། དེའི་ཐོག་ཚོགས་བཅར་བ་ཡོངས་ནས་མཚན་རྟགས་བཀོད་གནང་རྒྱུ་དང་དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་སོགས་ལས་དོན་ཁག་མང་པོ་ཞིག་གི་ཐོག་མུ་མཐུད་མཇུག་སྐྱོང་གནང་རྒྱུ་ཡིན་པ་རེད་བཞག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་རྒྱ་རིགས་ལས་འགུལ་བ་ཧྥིན་ལི་ཧྭ་འཛིན་བཟུང་གིས་ལོ་གཅིག་འཁོར་བའི་སྐབས་འདིར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་དགོངས་ཚུལ་འདོན་མཁན་བྱུང་བཞིན་ཡོད་པའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་བཅུ་དགུ་བའི་འགོས་ཁྱབ་ལ་བཀག་འགོག་གི་ཆེད་ལ་ཁྱིམ་སྡོད་དུ་བཀོད་རྒྱ་བཀྲམ་སྟེ་དམ་དྲག་ཤུགས་ཆེ་གི་དབང་གིས་མི་མང་རྣམས་ཐབས་ཟད་འུ་ཐུག་ཏུ་བསྐྱུར་བ་དང། ལྷག་པར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་བ་གི་ཚེས་པ་བཅུ་གསུམ་གྱི་ཉི་མ་རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་སྐབས་ཉི་ཤུ་བ་འཚོགས་ཏེ། ཁྲིམས་འགལ་གྱི་ལམ་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་དབང་ཆ་བསྐྱར་དུ་འཛིན་རྒྱུ་སྲ་བརྟན་གྱི་ཆེད་དུ་འཆར་འགོད་བྱེད་བཞིན་པ་གི་སྐབས་ཐོག་དེར། རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་རྒྱ་ནག་རྒྱལ་ས་པེ་ཅིང་གི་ཟམ་པ་ཞིག་གི་སྟེང། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་གཅོད་པ་དང་རྒྱལ་ཚོང་བ་ཡིན་པས་སྲིད་འཛིན་གྱི་གོ་ས་ནས་རྩ་དགོངས་གཏོང་དགོས་པ་སོགས་ཀྱི་འཕྲེད་དར་བཅིངས་པར་བརྟེན་དུས་ཚོད་ཧ་ཅང་ཛ་དྲག་གི་སྐབས་དེར་ངོ་རྒོལ་བྱུང་བར་རྒྱལ་སྤྱི་དང་རྒྱ་ནག་གི་ནང་སྐད་གྲགས་ཆེན་པོ་བྱུང་སྟེ། ལས་འགུལ་བ་ཁོང་འཕྲལ་དུ་འཛིན་བཟུང་བཙན་ཁྲིད་བྱས་ད་ལྟའི་བར་ལོ་གཅིག་ཧྲིལ་བོ་འཁོར་ཡོད་ནའང་ཁོང་གི་བདེ་འཇགས་དང་གར་ཡོད་ཀྱི་གནས་ཚུལ་གསལ་ཁ་མེད་པ་རེད་དེ། ཁོང་གི་ལས་འགུལ་གྱི་ཤུགས་རྐྱེན་གྱིས་རྒྱ་ནག་ནང་དམངས་གཙོའི་ལས་འགུལ་དང་ཤོག་བུ་དཀར་བོ་གི་ལས་འགུལ་སོགས་བྱུང་བ་མ་ཟད། རྒྱལ་སྤྱིའི་སྲིད་དོན་པ་ཚོའི་ནང་ཁོང་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་དགོས་པ་གི་བསམ་འཆར་འདོན་མཁན་ཀྱང་ཡོང་གི་ཡོད་སྐོར་བོད་གནས་དང་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་དམར་ཤོག་གིས་ལྷག་པར་དུ་ཞི་ཅིན་ཕིན་གཙོས་ཀྱི་རྒྱ་ནག་དམར་ཤོག་གི་དབང་འཛིན་དེ་ལ་ངོ་རྒོལ་བྱས་ནས་མང་གཙོའི་སྒོ་དབྱེ་ཕྱོགས་ལ་དགོས་ཟེར་ཡག་གི་ལྟ་བ་དེ་ཐོན་ཡག་དེ་གིས་ད་རྒྱ་ནག་ནང་ལ་ཤུགས་རྐྱེན་ཆེན་པོ་བཟོས་བ་རེད། དེ། ཕལ་ཆེར། འདི་འདྲ་གི་འབོད་ཚིག་དེ། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་རྗེས་ནས་འདི་འདྲ་ཅིག་ད་ཕལ་ཆེར་ཐོན་དུ་མེད་ཡག་གི་གནད་དོན་འདྲ་བོ་ཅིག་རེད་ཡང་དྲག་བྱས་ནས་ངོ་རྒོལ་བྱེད་མཁན་འོ་དེ་འདྲའི་མྱི་སྒང་ལ་ད་ཁོ་རང་གི་ངོ་རྒོལ་བྱེད་ཡག་དེ་ཤུགས་རྐྱེན་འདི་གཏིང་ཟབ་པོ་ཡིན་ཙང་ད། འདི་བའི་ཉིན་ཁ་ཤས་སྔོན་ལ་ནི་ཨ་མི་རི་ཀ་གི་གྲོས་ཚོགས་གི་འཐུས་མི་དེ་འདྲ་རེད་བ་ཨ་ནི་ཁོ་རང་ཚོ་གི་ཡང་ད་ལྟ། ད་ལྟ་ངོ་རྒོལ་བྱེད་མཁན་རྒྱ་མི་འདི་ལ་ཨ་ནི་ཅིག་ནོ་སྦེལ་ཞི་བདེའི་གཟེངས་རྟགས་སྤྲད་དགོས་བ་རེད་ཟེར་ཡ་གི་འབོད་སྐུལ་བྱེད་ཡ་ལ་སོགས་པ་ཨ་ནི་དེ་འདྲ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། གཞན་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤ་གི་ཡན་ལག་གི་འགན་འཛིན་ཨེ་ལིན་ཕེག་སོན་ལགས་ནས་ཀྱང། རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་ངོ་རྒོལ་དེ་ལ་བརྟེན་ནས་ལས་འགུལ་མང་བོ་ལུ་གུ་རྒྱུད་དུ་བྱུང་སྟེ། རྒྱ་ནག་གི་གཞོན་སྐྱེས་ཚོ་དང་ཡུ་གུར་བོད་མི་བཅས་ལའང་སེམས་ཤུགས་ཆེན་པོ་འཕར་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

ཡང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ལས་འགུལ་བ་ཕིན་ལི་ཧྥ་ལགས་གཅར་རྡུང་མནར་གཅོད་ཀྱིས་ལུས་པོ་བེད་མེད་དུ་གྱུར་བ་གོ་ཐོས་འབྱུང་གི་ཡོད་པས། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ན་མཇུག་འབྲས་ཇི་འབྱུང་གནས་ཚུལ་འདིས་གསལ་བོ་མཚོན་ཐུབ་པ་དང། རྒྱ་ནག་ནང་ཐ་ན་དམར་ཤོག་གཞུང་རང་གི་ཁྲིམས་ལུགས་ལག་བསྟར་གནང་རོགས་ཀྱི་འབོད་སྐུལ་བྱས་པ་གི་ཁྲིམས་རྩོད་པ་ཚོ་ཚུན་ཆད་འཛིན་བཟུང་བཙན་ཁྲིད་བྱེད་བཞིན་པར་བརྟེན། རྒྱ་ནག་གི་འོག་ནས་ཞི་བའི་ངོ་རྒོལ་བྱེད་དགོས་བྱུང་ན་གནས་སྟངས་ཧ་ཅང་ཁག་པོ་ཆགས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་དེའི་མ་ཚད་ཅིག་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་བྱས་ན་ལྷག་པར་དུ་ཞི་ཅིན་ཕིན་ལ་ངོས་ཟིན་ཐེབས་པའི་ངོ་རྒོལ་བྱས་ཏེ་ཨ་ཅང་ཅང་ཡིན་ད་ཡིན། ཡིན་ན་ཡང་ཅིག་རྒྱ་ནག་དམར་ཤོག་གི་ཁྲིམས། རྩ་ཁྲིམས་དང་གཙོ་བོའི་བཅའ་ཁྲིམས་ཀྱི་ནང་ལོག་གི། གི་གཏན་འབེབས་བྱེད་རྒྱུ་དེ་ཚོ་ལག་བསྟར་བྱེད་དགོས་པ་རེད་ཟེར་ཡ་གི་དེ་འདྲ་འབོད་སྐུལ་བྱེད་མཁན་གྱི་ཁྲིམས་རྩོད་པ་མང་པོ་ཞིག་འཇུ་བཟུང་བྱེད་ཀྱི་ཡོད་ཡ་དང་ཨ་ནི། ཨ་ནི། བཀག་ཉར་བྱས་ཡོད་ཡ་དང་གར་སོང་ཆ་མེད་གར་སོང་ཆ་མེད་བྱས་ཡོད་ཡ་དང་དེ་ཚོ་ལ་རྦད་དེ་རྡུང་རྡེག་ཤུགས་ཆེན་པོ་བྱེད་ཀྱི་ཡོད་ཡ་དེའི་གི་སྒང་ནས། ཨ་ནི་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་སོ་སོ་གི་ཐོབ་ཐང་རྩོད་ཡ་དང། སོ་སོ་གི་ཐོབ་ཐང་རྩོད་ཡ་དང་ཨ་ནི་མི་མང་གི་ཐོབ་ཐང་དང་ཨ་ནི་ཁྲིམས་ཀྱི་ཐོབ་ཐང་རྩོད་ཡ་དེ་ཚོ་ཧང་སང་ཡ་དཀའ་ལས་ཁག་པོ་ཡིན་པ་དེ་ད་ང་ཚོས་ཅིག་ད་དེའི་གི་ཉམས་མྱོང་དེ་ད་བོད་པ་སེར་ཉམས་མྱོང་ཟབ་ཤོས་འདྲ་བོ་ཆགས་ཡོད་བ་རེད་བསམ་གི་འདུག། ལས་འགུལ་བ་ཕིན་ལི་ཧྥ་ལགས་ཀྱིས་འཕྲེད་དར་གཞན་ཞིག་གི་སྟེང། ང་ཚོ་ལ་ཟ་མ་དགོས་བ་ལས་ནད་དུག་བརྟག་དཔྱད་མི་དགོས། རང་དབང་དགོས་བ་མ་གཏོགས་ཁྱིམ་སྡོད་བཀའ་རྒྱ་མི་དགོས། ང་ཚོར་བརྩི་བཀུར་དགོས་པ་ལས་མགོ་སྐོར་མི་དགོས། བཅོས་བསྒྱུར་དགོས་པ་མ་གཏོགས་རིག་གནས་གསར་བརྗེ་མི་དགོས། འོས་ཤོག་འཕེན་གཅིག་དགོས་པ་མ་གཏོགས་དབུ་ཁྲིད་ཆེན་པོ་དགོས་དོན་མེད། ང་ཚོ་མི་སེར་བྱ་འདོད་ཡོད་མ་གཏོགས་བྲན་གཡོག་བྱ་འདོད་མེད་ཅེས་ཀྱང་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་ཡིན། རྒྱ་ནག་གི་ཁྲིམས་བཟོ་ལས་ཁང་མཐོ་ཤོས་དུ་ངོས་འཛིན་བྱས་པའི་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་བཞི་བར།

མི་དམངས་ཀྱིས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང། ས་གནས་རིམ་པ་ཁག་གི་མི་དམངས་འཐུས་མིའི་ཚོགས་ཆེན་བརྒྱུད་དེ་རྒྱལ་ཁབ་ཀྱི་དབང་ཆ་བཀོལ་སྤྱོད་བྱེད་པ་ཡིན་ཞེས་བཀོད་ཡོད་ཀྱང་དོན་དངོས་ཐོག་རྒྱ་ཆེའི་མང་ཚོགས་ཀྱི་ངོ་ཚབ་དང་ཁེ་ཕན་མཚོན་གྱི་མེད་པར་སྲིད་འཛིན་ཚོགས་པ་དང་གཞུང་གི་ཁེ་ཕན་མཚོན་གྱི་ཡོད་ཅེས་དབྱེ་ཞིབ་གནང་འདུག།
ཡང་ར་ཤི་ཡས་ཡུག་ཀེ་རེན་ཐོག་བེད་སྤྱོད་བྱེད་ཕྱིར་བྱང་ཀོ་རི་ཡས་ར་ཤི་ཡར་དམག་དོན་ཡོ་ཆས་འབོར་ཆེན་མཁོ་སྤྲོད་བྱེད་ཀྱི་ཡོད་སྐོར་ཨ་མི་རི་ཀས་བྱང་ཀོ་རི་ཡར་ནག་ཉེས་སྐྱོན་འཛུགས་གནང་ཡོད་པའི་གནས་ཚུལ་འདུག་དེ་ཡང་དབྱིན་ཇིའི་སྦི་སྦི་སི་གསར་ལས་ཁང་གི་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ། John Kirby ལགས་ཀྱིས་བྱང་ཀོ་རི་ཡས་འདས་པའི་བདུན་ཕྲག་ཁ་ཤས་ནས་ར་ཤི་ཡར་འབར་རྫས་སོགས་དང་དམག་ལ་མཁོ་བའི་ལག་ཆ་ཡོད་པའི་སྣོད་ཆས་ཆིག་སྟོང་ལྷག་ར་ཤི་ཡར་བཏང་སྐོར་རེས་གཟའ་པ་སངས་ཉིན་གསུངས་པ་མ་ཟད་བྱང་ཀོ་རི་ཡའི་གོ་མཚོན་ལག་ཆ་ཡོད་པའི་སྣོད་སུམ་བརྒྱའི་ནང་དམག་དོན་ཡོ་ཆས་བླུགས་བཞིན་པའི་འདྲ་པར་ཁག་ཅིག་ཀྱང་འགྲེམས་སྤེལ་གནང་འདུག་བྱང་ཀོ་རི་ཡའི་སྲིད་འཛིན་ཀིམ་ཇོང་ཨུན་ཟླ་བ་སྔོན་མའི་ནང་ར་ཤི་ཡར་ཕྱིན་ནས་ར་ཤི་ཡ་དང་དམག་དོན་ཐད་མཉམ་གྲོས་བྱེད་རྒྱུའི་སྐོར་གྲོས་བསྡུར་བྱས་འདུག། ར་ཤི་ཡས་ཡུག་ཀེ་རེན་ནང་དྲག་པོའི་བཙན་འཛུལ་བྱས་པ་ནས་བཟུང་གོ་མཚོན་དང་མེ་ཤུགས་འཕུར་མདེལ་སོགས་དྲག་པོའི་ཡོ་ཆས་ཧ་ཅང་མང་པོ་བེད་སྤྱོད་བྱེད་བཞིན་པའི་རྐྱེན་གྱིས། དམག་དོན་ཡོ་ཆས་ཁག་རིམ་བཞིན་ཉུང་དུ་འགྲོ་བཞིན་པར་བརྟེན་ནས་བྱང་ཀོ་རི་ཡ་ལྟ་བུ་ནས་དམག་དོན་ཡོ་ཆས་མཁོ་སྒྲུབ་ཆེད་དོན་གཉེར་བྱེད་ཀྱི་ཡོད་འདུག་གནད་དོན་དབྱེ་ཞིབ་པ་འགའ་རེས་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇུང་ཨུན་ལ་གོ་མཚོན་ལག་ཆ་ཧ་ཅང་མང་པོ་ཡོད་རུང། བྱང་ཀོ་རི་ཡར་ཐོན་ཁུངས་ཞན་པའི་རྐྱེན་གྱིས་གོ་མཚོན་ལག་ཆ་མང་པོ་ར་ཤི་ཡར་མཁོ་སྤྲོད་བྱེད་འདོད་མེད་སྐོར་གནས་ཚུལ་དབྱེ་ཞིབ་གནང་འདུག་ཨ་རིའི་རྒྱལ་ཡོངས་བདེ་སྲུང་ལས་ཁང་གི་མགྲིན་ཚབ John Kirby ལགས་ཀྱིས་བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་ལག་ཆ་གང་དང་གང་མཁོ་སྤྲོད་བྱས་ཡོད་མེད་གསལ་ཁ་བཏོན་མེད་ན་ཡང། ར་ཤི་ཡས་བྱང་ཀོ་རི་ཡ་ནས་མེ་ཤུགས་འཕུར་མདེལ་སོགས་ཉོས་པར་ཡིད་ཆེས་གནང་གི་ཡོད་འདུག་ཡང་ཨ་རིའི་གསང་བའི་ལས་ཁང་ཁག་གི་གནས་ཚུལ་སྤེལ་གསལ་ལྟར་ན་བྱང་ཀོ་རི་ཡས་ར་ཤི་ཡར་གོང་ཞུས་གོ་མཚོན་ལག་ཆ་དེ་དག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་བདུན་ནས་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དབོར་འདྲེན་བྱས་སྐོར་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག།
གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་ཡིན་འདི་ལོ་ཕྱི་ཟླ་དགུ་པའི་ནང་རྒྱ་ནག་རྒྱལ་ཡོངས་ནང་ཏོག་དབྱིབས་ནད་ཡིམས་རྐྱེན་པས་ཁྱོན་མི་གྲངས་བཞི་བཅུ་ཞེ་ལྔ་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་དབུས་ནད་ཡིམས་སྟངས་འཛིན་དང་སྔོན་འགོག་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་འདི་ལོ་ཕྱི་ཟླ་དགུ་པའི་ཚེས་གཅིག་ཉིན་རྒྱ་ནག་རྒྱལ་ཡོངས་ནང་དུ་ཏོག་དབྱིབས་ནད་ཡིམས་ཕོག་པའི་མིའི་གྲངས་ཀ་གཅིག་ཁྲི་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ་ཙམ་བྱུང་ཡོད་པ་རེད་བཞག་ནད་ཡིམས་དེ་ཚོ་ཡང་ཏོག་དབྱིབས་རིམས་ནད་གསར་པ། Omicron ཞེས་པ་ནས་བྱུང་བའི་འབུ་སྲིན་རིགས་མི་འདྲ་བ་དགུ་བཅུ་གོ་དྲུག་ཡོད་པ་དེ་དག་ཁོངས་ནས་ནད་སྲིན་གཙོ་བོ་གསུམ XBB གཅིག་ཚེག་དགུ་དང XBB གཅིག་ཚེག་གཉིས་གཉིས་དེ་བཞིན XBB གཅིག་ཚེག་གཅིག་དྲུག་གི་རྐྱེན་པས་ན་འདུག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་གཅིག་བར་རྒྱ་ནག་རྒྱལ་ཡོངས་ནང Omicron ཞེས་པའི་ཏོག་དབྱིབས་ན་ཚ་འགོས་པའི་མིའི་གྲངས་ཚད་གཅིག་འབུམ་གཅིག་ཁྲི་དྲུག་སྟོང་ལ་འཕར་ཆ་བྱུང་བའི་ནད་པ། ཚོར་བརྟག་དཔྱད་བྱས་པ་དང་བཅོས་ཐབས་བྱས་པ་ནས་ཤེས་རྟོགས་བྱུང་ཡོད་པ་དང། Omicron ཞེས་པའི་ཏོག་དབྱིབས་ནད་ཡམས་འགོས་པའི་མི་འབོར་མཐོ་ཤོས་དེ་ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་བར་གཅིག་འབུམ་བདུན་ཁྲི་བདུན་སྟོང་བར་འཕར་ཡོད་པ་དང། དེ་ནས་རིམ་བཞིན་གྲངས་འབོར་ཉུང་དུ་ཕྱིན་ནས་ཕྱི་ཟླ་དགུ་པའི་ཚེས་སུམ་ཅུ་བར Omicron ན་བའི་མིའི་གྲངས་འབོར་དེ་བཞིན་གཅིག་འབུམ་བཞི་ཁྲི་བདུན་སྟོང་ཆགས་འདུག།
རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དི་མཆོག་གིས་བལ་ཡུལ་ལ་བརྡ་ལན་སོགས་གང་ཡང་མ་གནང་བར། བལ་ཡུལ་གྱིས་རང་གི་ས་ཁོངས་ཡིན་པར་ངོས་འཛིན་བྱས་པའི་ཀ་ལ་པ་ནི་ཞེས་པའི་མཐའ་མཚམས་ས་ཁུལ་གྱི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པའི་གནད་དོན་ཐད་བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་བགྲོ་གླེང་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ལོ་བཅུ་ཕྲག་མང་པོའི་རིང་རྒྱ་གར་གྱི་དབང་དུ་བསྡུས་པ་དང་བལ་ཡུལ་གྱིས་རང་ཉིད་ཀྱི་ས་ཁུལ་དུ་ངོས་འཛིན་བྱས་ཀ་ལ་པཱ་ནི་ཞེས་པའི་ཧིན་དྷུའི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པ་དེར། བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་པུཤ་པ་ཀ་མཱལ་དཱ་ཧལ་གྱིས་སྣེ་ཁྲིད་པའི་བལ་ཡུལ་གཞུང་འཛིན་གྱིས་དེའི་ཐད་ལན་འདེབས་དགོས་པའི་དགོས་འདུན་བཏོན་གནང་འདུག། རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས་ས་མཚམས་ཁུལ་གྱི་ཨ་དྷི་ཁི་ལཱཤ་དང་པཱར་བྷ་ཏི་ཀུན་ཌ་ཞེས་པར་ཕེབས་པ་མ་ཟད་པིཏོ་ར་གྷར་དང་གུན་ཇི་ཞེས་པའི་ས་གནས་མི་མང་རྣམས་དང་མཇལ་འཕྲད་བཀའ་མོལ་གནང་འདུག་ས་ཁུལ་དེ་དག་ནི་དེ་སྔ་ནས་བལ་ཡུལ་གྱི་ས་ཁོངས་ཡིན་སྐོར་བརྗོད་ཀྱི་ཡོད་འདུག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བལ་ཡུལ་གྱི་ས་ཁྲ་གསར་པ་ཞིག་བཏོན་པའི་ནང་ལིམ་པི་ཡ་དུ་ར་དང་ཀ་ལ་པ་ནི་གུན་ཇི་དང་ནཱ་བི་ཀུ་ཏི། དེ་བཞིན་ལི་པུ་ལེག་གི་མངའ་ཁུལ་ཁག་བལ་ཡུལ་གྱི་ས་ཁོངས་ཡིན་པ་བཏོན་འདུག་ཡིན་ནའི་རྒྱ་གར་གྱིས་ས་ཁུལ་དེ་དག་རྒྱ་གར་གྱི་ཁོངས་གཏོགས་ཡིན་ལུགས་ནན་བརྗོད་གནང་སྟེ་རང་གི་དམག་མི་ཡང་ས་ཁུལ་དེ་དག་ནང་འགྲེམས་འཇོག་བྱས་འདུག་ཡང་དར་ཆུ་ལ་ཡི་རྫོང་དཔོན་ཀི་རན་ཇོ་ཤི་ལགས་ཀྱིས་གོང་ཞུས་གནད་དོན་སྐོར་རྒྱ་གར་གྱི་འབྲེལ་ཡོད་མི་སྣར་ཤོད་རྒྱུའི་ཐབས་ཤེས་བྱས་ཀྱང། ཁོང་ཚོས་ཡ་ལན་གང་ཡང་སློག་མ་བྱུང་དེས་ན་ད་ཆ་བལ་ཡུལ་གཞུང་གིས་ནང་སྲིད་ལས་ཁུངས་བརྒྱུད་ནས་འབྲེལ་བ་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་ལུགས་བལ་ཡུལ་གྱི་ཚགས་པར Kathmandu Post ལ་བརྗོད་འདུག་ཡང་བལ་ཡུལ་གྱི་ཀོང་རེས་ཆབ་སྲིད་ཚོགས་པའི་འཐུས་མི Ram Hari Khattiwada ལགས་ཀྱིས་རྒྱ་གར་གྱི་སྲིད་བློན་མོ་ཏི་གཞུང་འབྲེལ་མིན་པའི་ཐོག་ནས་ས་ཁུལ་དེ་གཟིགས་སྐོར་ལ་ཕེབས་པ་ཞིག་ཡིན་པས་དེ་ལ་བལ་ཡུལ་གཞུང་གིས་བློ་འཚབ་བྱེད་དགོས་དོན་མེད་སྐོར་གསུངས་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་ལས་གཞི་འགོ་འཛུགས་བྱས་ནས་ལོ་བཅུ་འཁོར་བའི་དུས་དྲན་གྱི་དགའ་སྟོན་དང་འབྲེལ་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་དང་བཅོ་བརྒྱད་བར་ལྷན་ཚོགས་དེའི་ཐོག་རྒྱལ་ཁབ་ཁག་བརྒྱ་དང་སུམ་ཅུ་ཙམ་གྱི་སྐུ་ཚབ་གདན་ཞུ་གནང་ཡོད་པ་དང་དེའི་ནང་མང་པོ་ཞིག་གིས་དོ་སྣང་བྱེད་ཡུལ་སྐུ་མགྲོན་གལ་ཆེ་གཅིག་དེ་ནི་ར་ཤི་ཡའི་སྲིད་འཛིན་ཕུའུ་ཀྲིན་ཡིན་པ་རེད། ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་ནི

གནས་ཚུལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་བར་རྒྱུད་གཅིག་ལམ་གཅིག་ལས་གཞི་དང་མཉམ་འབྲེལ་བྱེད་རྒྱུའི་བསམ་འཆར་ཡིག་ཆ་ལ་མཚན་རྟགས་བཀོད་མཁན་རྒྱ་ནག་དང་ར་ཤི་ཡ་གཙོས་པའི་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་དགུ་བྱུང་ཡོད་ཅིང་གླིང་ཕྲན་ཚང་མའི་ནང་ཁྱབ་ཡོད་པ་རེད། ར་ཤི་ཡས་ཡུ་ཀེ་རེན་བཙན་འཛུལ་བྱས་པའི་རྗེས་རྒྱལ་སྤྱིའི་ཐོག་ཁེར་རྐྱང་དུ་ལུས་ཡོད་སྟབས་ར་ཤི་ཡ་རྒྱ་ནག་ཐོག་ཕྱོགས་གང་ཅིའི་ཐད་ནས་བརྟེན་རྒྱུ་ཤུགས་ཆེ་རུ་ཕྱིན་ཡོད་པ་རེད།

རྒྱལ་ས་མོ་སི་ཀོ་རུ་ཆེད་དོན་འཚམས་གཟིགས་ཀྱི་སྐབས་སུ་སྲིད་འཛིན་ཕུ་ཀྲིན་གྱིས་ཡུལ་གཉིས་ཀྱི་མཉམ་འབྲེལ་བརྒྱུད་ནས་ལས་དོན་བསྒྲུབ་ཐུབ་རྒྱུར་ཚད་མེད་པ་ཞིག་ཡིན་པའི་བསྔགས་བརྗོད་བྱས་འདུག་དེ་བཞིན་རྒྱ་ནག་གི་དཔོན་རིགས་ཀྱིས་ཡུལ་གྲུ་གཉིས་ཀྱི་རྩ་བའི་རྩ་དོན་དང་འབྲེལ་བའི་ཕྱོགས་ཕན་ཚུན་རྒྱབ་སྐྱོར་བརྟན་པོ་ཞུ་རྒྱུ་ཡིན་པ་བརྗོད་འདུག།

འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་གྲྭའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་བསྒྱུར་རྒྱུར་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བ་ཡིན་ན་དགེ་མཚན་ཆེ་ལུགས་སློབ་ཕྲུག་ཁག་ཅིག་གིས་དགོངས་ཚུལ་བཏོན་གནང་བའི་སྐོར། འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་དང་བཅུ་གསུམ་ཉིན་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་སམ་བྷོ་ཊའི་སློབ་གྲྭའི་ནང་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔའི་ནང་གི་སློབ་གྲྭ་ཁག་དྲུག་གི་སློབ་ཕྲུག་ཁྱོན་བསྡོམས་པས་བརྒྱ་དང་སུམ་ཅུ་བཞི་སྐོར་ཞིག་ནས་རྩོམ་རིག་དང་རིག་གཞུང་སྒྱུ་རྩལ་ཡར་རྒྱས་གཏང་ཐབས་དང་འབྲེལ་བའི་ཉམས་མྱོང་བརྗེ་རེས་ཀྱི་སྡིངས་ཆ་བསྐྲུན་པའིའདུ་འཛོམས་གནང་བ་དེར་བོད་མིའི་སྒྲིག་འཛུགས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པར་ལག་བསྟར་གནང་བའི་འདུ་འཛོམས་དེ་གང་འཚམས་ཚགས་ཚུད་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། དེའི་སྐོར་འདུ་འཛོམས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་ཆེད་ཕེབས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་སམ་བྷོ་ཊ་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་འགྲུབ་ལགས་ཀྱིས་གསུངས་གནང་བྱུང།
དེའི་ཐོག་ལ་ཚང་མས་ཀྱི་ཅིག་ག་མཉམ་ཞུགས་རེད་དེ་ཅིག་སློབ་གྲྭ་ཁག་སོ་སོ་ཀྱི་གོ་སྒྲིག་གནང་སྟངས་རེད་ཚང་མ་ལ་ཅིག་འགྲན་སྡུར་མེད་ན་ཅིག་འཐུས་ཤོར་འགྲོ་བའི་རྣམ་པ་འགྲོ་བ་དང་ཅིག་ག་མཉམ་ཞུགས་ཡག་པོ་མ་བྱས་པའི་རྣམ་པ་བཟོ་འགྲོ་བ་དེ་རྩ་བ་ནས་མི་འདུག། གངས་ལས་ཡལ་ག་སྒྲོག་བྱེད་མའི་མཐོང་སོང། དེ་ཡིན་དུས་ད་ལན་གྱི་དེ་ཨ་ནི། ཐེངས། ཐོག་མ་དེ་ཡིན་པ་སོང་ཙང་ཨ་ནི་མ་འོངས་པ་ལ་གཅིག་ད། ཤེས་རིག་ནས་ཨ་ནི་མུ་མཐུད་ཀྱི་ནི་དེ། འདུ་འཛོམས་གོ་སྒྲིག་གནང་ཐུབ་ཡོད་ན་ཏན་ཏན་གྱི་ང་རང་ཚོ་བོད་མི་རིགས་ཀྱི་ཨ་ནི་ཅིག་སྐད་དང་ཡི་གེ་རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ་ལ་ཨ་ནི་ཏན་ཏན་གྱི་གོམ་པ་ཆེན་པོ་ཅིག་སྤོས་ཤག་བསམ་བསམ་འདྲ་གཅིག་ཚོར་སྣང་བྱུང།
ཁོང་གིས་མུ་མཐུད་གསུང་དོན་ལ་ད་ལན་གྱི་འདུ་འཛོམས་དེ་གོ་སྒྲིག་ཞུ་སྒོ་ཁག་འཐུས་ཚང་གནང་ཡོད་པ་གསུངས་གནང་བྱུང་ལ། ཉིན་གཉིས་ཀྱི་འདུ་འཛོམས་དེའི་ནང་དབྱིན་བོད་གཉིས་ཀྱི་ཐོག་བགྲོ་གླེང་དང་སྙན་ཚིག་གྱེར་འདོན། དེ་བཞིན་གཏམ་བརྗོད་འཁྲབ་སྟོན་དང་གཞན་ཡང་གཞས་སྣ་འདྲ་མིན་འཁྲབ་སྟོན་གནང་བ་སོགས། འདུ་འཛོམས་དེའི་ནང་བྱེད་སྒོ་རྣམ་གྲངས་བདུན་ཙམ་ཞིག་འདུག་ཅིང། འདུ་འཛོམས་དེའི་ནང་མཉམ་ཞུགས་གནང་བའི་སློབ་མ་གསུམ་ལ་ད་ལན་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྩོམ་རིག་དང་རིག་གཞུང་སྒྱུ་རྩལ་གྱི་འདུ་འཛོམས་དེ་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་གནང་བ་དེ་ལས་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བ་ཡིན་ན། དགེ་མཚན་ཆེ་ལུགས་སྐོར་སློབ་མ་ཚོའི་བསམ་ཚུལ་བརྗོད་བྱུང། དེ་ཡང་ཀོ་ལི་གྷལ་ནས་ཡིན་པ་སློབ་མ་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྗོད་དོན་ལ། འགྲན་བསྡུར་ཡོད་ན་ང་རང་གིས་ནི་ཡག་འདུག་བསམ་གྱི་འདུག་ག་རེ་ལབ་ན་འགྲན་བསྡུར་ཡོད་ན་ང་ཚོའི་གིས་ནི་ཁོ་ལས་ད་ང་ཚོ་ཁོ་ཡག་པོ་འདུག་ང་ཚོ་ཁོ་ཚོ་ལས་ཡག་ག་ཆགས་དགོས་འདུག་ལ་ནི་ངེད་ཀྱི་སོ་སོ་གི་སེམས་ཤུགས་ནམ་རྒྱུན་ནས་སེམས་ཤུགས་ཅིག་སྐྱེ་དང་འོ་དེ་ཡོད་དུ་འོ་བྱས་ནས་ངས་ཀྱི་ནི། འགྲན་བསྡུར་དེ་ཡོད་ན།

ཕྲུ་གུ་ཚོ་དེ་བོད་བརྒྱུད་མང་གཞིའི་འགྲན་བསྡུར་དེ་དགོས་འདུག་ར། བྱས་ཙང་དེ་སྔ་ཡིན་ན་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་གི་ནང་རིག་གཞུང་དང་རྩེད་མོའི་འགྲན་བསྡུར་གོ་སྒྲིག་ཞུ་གི་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ཁྱབ་ཁོངས་སམ་བྷོ་ཊས་རྩིས་བཞེས་གནང་བའི་རྗེས་སུ་ད་ལན་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་འདུ་འཛོམས་དེ་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་གཞིར་བཟུང་འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་འདུ་འཛོམས་གནང་ཡོད་ཅིང། ད་ལན་གྱི་འདུ་འཛོམས་དེ་ནི་བོད་པའི་སློབ་གྲྭ་ཁག་གི་འཛིན་རིམ་བདུན་པ་ནས་དགུ་པའི་བར་གྱི་སློབ་མ་རྣམས་མཉམ་ཞུགས་གནང་འདུག་ལ་འདུ་འཛོམས་དེ་གང་འཚམས་ཚགས་ཚུད་བྱུང་ཡོད་སྐོར་སམ་བྷོ་ཊ་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་འགྲུབ་ལགས་ཀྱིས་གསུངས་གནང་བྱུང། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་ནང། བོད་མི་རྣམས་ཀྱིས་དྲག་པོའི་ལམ་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་དམག་འཐབ་གནང་བའི་བརྒྱུད་རིམ་སྐོར་གྱི་གློག་བརྙན་དག་པར་དུ་བླངས་པ་ཁག་བོད་ཀྱི་འགྲེམས་སྟོན་ཁང་ན་འགྲེམས་སྟོན་གནང་བཞིན་པའི་སྐོར་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་ཀྱི་ལྷན་དུ་བློ་བྷེ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ང་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་བློ་བྷེ་ཡིན། དེ་རིང་གི་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་འདིར་ཨ་མི་རི་ཁ་གི་དབུས་གསང་བའི་ལས་ཁུངས་ནས་རོགས་རམ་གནང་བ་བརྒྱུད། བོད་མི་ཚོས་དྲག་པོའི་ལམ་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་དམག་འཐབ་གནང་བ་གི་བརྒྱུད་རིམ་གློག་བརྙན་དང་པར་དུ་བླངས་བ་ཁག་བོད་ཀྱི་འགྲེམས་སྟོན་ཁང་དུ་དོ་བདག་བསྟན་འཛིན་བསོད་ནམས་ལགས་ནས་འགྲེམས་སྟོན་གནང་བཞིན་པ་གི་སྐོར། གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་དང་ལྷན་ནས་གླེང་མོལ་ཞུ་རྒྱུ་ཡིན་ཅིང། ཐོག་མར་བདུན་ཕྲག་འདིའི་ནང་གི་རྡ་རམ་ས་ལའི་གསར་འགྱུར་ཁག་ཅིག་བྱ་རྒྱུ་ཡིན། རྡ་རམ་ས་ལར་སྤྱི་ཟླ་བཅུ་བ་གི་ཚེས་བ་བཅུ་གཉིས་གི་ཉི་མ་བཞུགས་སྒར་ནས་རྒྱ་གར་གནས་མཆོག་རྡོ་རྗེ་གདན་གི་བར་དུ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཧིན་བོད་ས་མཚམས་ཀྱི་བར་སྦག་སྦག་སྐོར་སྐྱོད་ཀྱི་ནང་བཞུགས་མྱོང་བ། འཇམ་དབྱངས་བསྟན་འཛིན་ལགས་ནས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་འགོ་འཛུགས་གནང་ཡོད་ཅིང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དྲུང་ཆེ་བསོད་ནམས་ཚེ་རིང་ལགས་ནས། ལས་འགུལ་དེའི་མིང་ང་བོད་དེ་ནམ་ཡང་མ་བརྗེད་ཅེས་འབོད་པ་དང།

དེ་འདྲ་འདྲ་བོ་གི་གཙོ་བོ་དམིགས་ཡུལ་བཞི་གི་ཐོག་ནས་ཁོ་རང་གིས་ལས་འགུལ་དེ་བརྩམས་གནང་བཞག། བཞུགས་སྒར་བོད་ཀྱི་དཔེ་མཛོད་ཁང་དུ་སྤྱི་ཟླ་བཅུ་བ་གི་ཚེས་བ་བཅུ་གཅིག་གི་ཉིན་མ་ཨ་མེ་རི་ཁ་གི་ནུབ་བྱང་གཙུག་ལག་སློབ་ཆེན་གྱི་འབུམ་རམས་པ་གི་སློབ་གཉེར་བ། རིག་འབྱུང་དོན་གྲུབ་བཀྲ་ཤིས་ལགས་ནས་ཡིག་སྒྱུར་གྱི་ལས་དང་ཆབ་སྲིད་ལྟ་གྲུབ་ཟེར་བ་གི་བརྗོད་གཞི་དང་འབྲེལ་ཏེ་གཏམ་བཤད་གནང་ཡོད་ཅིང། སྐབས་དེར་ཁོང་གིས་བོད་མི་རིགས་ཀྱིས་འགྱུར་གྱི་ཐོག་ལས་ཀ་རླབས་ཆེན་མང་བོ་བྱས་བ་དང། ལོ་ཙཱ་བ་ཚོར་བརྩི་བཀུར་ཆེན་པོ་གནང་མཁན་གྱི་མི་རིགས་ཟིག་ཡིན་པ་མ་ཟད། འཛམ་གླིང་ལ་ངོམ་ཆོག་པ་གི་ལོ་རྒྱུས་ཀྱི་ཐོག་ཕྱག་ལས་མང་བོ་གནང་ཡོད་ནའང། མ་འོངས་བོད་ཀྱི་ཆབ་སྲིད་དང་སྐད་ཡིག་རིག་གཞུང་གི་གནས་སྟངས་སོགས་ཅི་ཆགས་ཀྱི་ཐད་ནས་ང་ཚོ་ཚང་མས་སེམས་ཁྲལ་བྱ་གཞི་ཆགས་ཡོད་པ་གསལ་སྟོན་གནང་གི་འདུག།
ཨ་ནེ་དེ་རིང་ངས་འདིར་ཞུ་ཡ་འདི་ད་འགྱུར་གི་སྐོར་ལ་རེད་ད་འགྱུར་དེ་ངའི་བསམ་ཚུལ་ལ་ང་ཚོ་བོད་ཟེར་ཡ་དེ་མི་རིགས་དེ་འགྱུར་གི་སྒང་ལ་ང་ཚོ་ལས་ཀ་རླབས་ཆེན་པོ་ཞེ་པོ་མང་པོ་བྱས་ཡོད་རེད་དེ་ནང་བཞིན་ང་རང་ཚོ་འགྱུར་ཟེར་ཡ་ན་ཡང་ན་ལོ་ཙཱ་བ་བསྒྱུར་མཁན་དེ་ཚོ་ལ་ཡང་ང་ཚོ་བརྩི་བཀུར་ཞེ་པོ་བྱེད་མཁན་གྱི་དེ་འདྲ་གི་ང་ཚོ་མི་རིགས་ཅིག་རེད། འཛམ་བུ་གླིང་སྒང་ལ་འགྱུར་གི་སྒང་ལ་ང་ཚོ་གི་ཅིག་ག་རེ་ཟེར་དགོས་རེད་མི་ལ་ངོམ་ཆོག་ཡ་གི་དེ་འདྲ་གི་ཕྱག་ལས་མང་པོ་གནང་ཡོད་རེད་ལོ་རྒྱུས་སྒང་ལ་ད་ཡིན་ནའི་མ་འོངས་པ་ང་ཚོ་བཤད་ཁག་པོ་རེད་ག་འདྲ་ཞིག་ཆགས་གི་ཡོད་མེད་བོད་གི་གནས་སྟངས་དང་ང་ཚོ་ཆབ་སྲིད་གི་གནས་སྟངས་ང་ཚོ་སྐད་ཡིག་གི་གནས་སྟངས་ང་རང་ཚོ་རིག་གཞུང་གི་གནས་སྟངས་ཕྱོགས་མང་པོ་ཅིག་ནས་མ་འོངས་པ་ང་ཚོ་གང་ཅི་ཆགས་གི་ཡོད་མེད་དེ་ད། དངོས་གནས་དྲང་གནས་ང་ཚོ་ཚང་མ་གཅིག་སེམས་ཁྲལ་བྱེད་དགོས་ཡ་དང་བསམ་བློ་བཏང་དགོས་ཡ་འདི་འདྲ་ཅིག་རེད་ད་དེ་རིང་ངས་འགྱུར་གི་སྒང་ལ་བཤད་ཡ་དེ་ང་རང་ནུབ་ཕྱོགས་ལ་འགྲོ་ནས་སློབ་སྦྱོང་ལོ་མང་པོ་བྱེད་རྒྱུ་གི་ང་རང་གི་ཉམས་མྱོང་དང་བྱས་ཨ་ནི་སྤྱིར་བཏང་གི་ག་རེ་ཟེར་དགོས་རེད་ང་རང་ལ་བྱུང་རྒྱུ་ཉམས་མྱོང་ངོས་ནས་དེ་བཤད་ཐུབ་ན་དེ་ཕྱོགས་གཅིག་ནས་འགྱུར་གི་ལྟ་གྲུབ་ཕྱོགས་གཅིག་ནས་འགྱུར་གི་ཆབ་སྲིད་ཨ་ནི་ཕྱོགས་གཅིག་ནས་འགྱུར་གི་ལག་ལེན། ལག་ལེན་གང་ནས་བྱེད་བསམ་པ་ནི་ང་ཚོའི་ངོ་འཕྲོད་ཡོང་གི་རེད་ད་གྲུབ་མཐའ་དེ་ཚོ་ཡང་མཚམས་མཚམས་ལ་ཁོ། ལྟ་བ་ཞིག་གི་ནང་ལ་བསྡད་ལག་ལེན་དེ་ཁོ་གཉིས་ཏག་ཏག་ཡང་འགྲོ་ཐུབ་གི་མ་རེད་བ། དེ་སོང་ཙང་དང་པོ་ངས་འདི། ལོ་ཙཱ་བའི་ལས་ཟེར་བ། The Task of Translator། ང་ཚོ་ཚང་མས་མཁྱེན་གི་རེད་བྱེ་བྲག་རྟོགས་བྱེད་ཆེན་པོ་བྱས་བྱེ་བྲག་རྟོགས་བྱེད་འབྲིང་བ་དང་སྒྲ་སྦྱོར་བམ་གཉིས་འདི་ལྟར་བོད་ཀྱི་འགྱུར་གྱི་ད་རྦད་དེ་ཚིག་མཛོད་ཡོད་ན་མེད་ན་དེ་རེད། ཡང་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་གཅིག་གི་ཉི་མ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བུད་མེད་ལྷན་ཚོགས་དང་དབུ་མའི་ལམ་མི་མང་ལས་འགུལ་ཁང། ཆོལ་ཁ་གསུམ་གྱི་ཚོགས་པ་ཁག་བཅས་ནས་བཀོད་སྒྲིག་གནང་སྟེ་གོང་ས་མཆོག་གི་སྐུ་ཕྱྭའི་ཞབས་རིམ་ལ་དམིགས་ནས། སྨན་བླའི་མདོ་ཆོག་སོགས་ཀྱི་ཞབས་བརྟན་གནང་ཡོད་པར། རྡ་རམ་ས་ལའི་གྲྭ་བཙུན་སྔགས་གསུམ་སོགས་སེར་སྐྱ་ཕོ་མོ་ཧ་ཅང་མང་པོ་ལྷན་ཞུགས་གནང་བ། བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ནས་འགྲེལ་བརྗོད་གནང་གི་འདུག།

ཞེས་བརྟག་དཔྱད་ལ་ཕེབས་པའི་སྐབས་སུ་ལགས་ན་ང་ཚོས་དུག་སེལ་ཡང་གོ་སྒྲིག་ཞུ་ཆོག་ཡིན། དེ་སོང་ཙང་དེའི་ཉིན་མོ་གི་ཞབས་རིམ་དེ་ཡང་ནི་སྨན་བླའི་མདོ་ཆོག་དང་ད་ག་ནང་བཞིན་གི་སྒྲོལ་མའི་དུག་སེལ་ཆོ་ག་དེ་འདྲའི་ཅིག་གོ་སྒྲིག་ཞུས་ཡོད་དེའི་སྐབས་སུ་ལགས་ནི་དགོན་སྡེ་གྲྭ་ཚང་རེད་ད་ག་ནང་བཞིན་གི་བཙུན་དགོན་ཚང་མ་ནས་ནི་ཧ་ལས་པའི་མང་པོ་མཉམ་ཞུགས་གནང་བཞག་ད་ག་ནང་བཞིན་གི་རྡ་རམ་ས་ལ་གི་མང་ཚོགས་ངོས་ནས་མང་པོ་ཞེ་པོ་མཉམ་ཞུགས་གནང་བཞག་བྱས་ཙང་ང་ཚོས་ཉིན་རྒྱུན་གོ་སྒྲིག་ཞུས་པ་ཡིན།

ལགས་སོ་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལ་གི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་ལས་རིམ་འདི་གི་ནང་བཞུགས་སྒར་རྡ་རམ་ས་ལ་གི་འགྲེམས་སྟོན་ཁང་གི་ནང་ད་ལྟ་སྔོན་མ་ཨ་མི་རི་ཁ་གི་དབུས་གསང་བའི་ལས་ཁུངས་དང། བོད་པ་གི་ནས་ད་ཅིག་རང་དབང་འཐབ་རྩོད་གནང་མཁན་གྱི་འཇབ་དམག་དེ་ཚོ་མཉམ་འབྲེལ་གྱི་ཐོག་ནས་ད་བོད་དོན་འཐབ་རྩོད་དང་ཨ་ནེ་ཅིག་ད་དྲག་པོའི་སྒོ་ནས་འཐབ་རྩོད་གནང་བ་གི་ལོ་རྒྱུས་དང་འབྲེལ་བ་གི་ཐོག་ནས་སྐབས་དེ་གི་ད་བློ་སྒྲིག་འཛུགས་གི་ནང་དཔོན་པོ་མཐོ་ཤོས་གི་གྲས་ད།

ངའི་པཱ་ལགས་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་ད་བཀའ་ཟུར་ལྷ་མོ་ཚེ་རིང་ལགས་ཁོ་རང་འདི་བོད་ཀྱི་ད་དྲག་པོའི་ཐོག་ནས་རྒྱ་ནག་ལ་ད་ཁ་གཏད་བཅག་པའི་ལས་འགུལ་འདི་ནང་ཁོ་རང་ཕྱག་ལས་མང་པོ་གནང་བ་རེད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ནས་བདུན་ཅུ་དོན་བཞི་བར་དུ་ད་གློ་དམག་ཁང་གི་བློ་སྒྲིག་འཛུགས་མཉམ་དུ་བྱས་ཨ་ནི་བོད་ནང་ལ་ཅིག་གསང་བ་ཐོག་ནས། མི་བཏང་ཡ། དེ་ཚོའི་ལས་ཀ་ཅིག་མང་པོ་ཅིག་ཁོ་རང་གནང། འདི་དང་མཉམ་དུ་ད་བོད་ཀྱི་ཅིག་ག་ཟེར་རེད་དྲག་པོའི་སྒྲིག་འཛུགས་དང་ཨ་རི་གསང་བ་ལས་ཁུངས་གི་བར་དུ་ལ་ཅིག་ཕར་ཚུར་འབྲེལ་བ་གནང་མཁན་ལྟེ་བ་དེ་ཁོ་རང་གནང་བ་རེད། ཁོ་རང་གི་འདིའི་སྐབས་ལ་ཁོ་རང་ཕྱག་ལས་གནང་པའི་སྐབས་ལ་ཁོ་རང་གི་ཡིག་ཆ་དེ་འདྲའི་མང་པོ་ཅིག་བསགས་གནང་ཡོད་རེད་ཡིག་ཆ་གཅིག་པོ་མིན་པ་བྱས

བོད་པའི་དམག་མི་རྙིང་པ་དེ་ཚོ་གློ་དམག་ཁང་གི་ལས་ཀ་བྱེད་མཁན་ཨ་ནི་ད་ག་ནང་བཞིན་ཨ་རིའི་གསང་བ་ལས་ཁུངས་ཀྱི་ཨ་རིའི་རང་གི་ད་ག་ཟེར་རེད་ལས་བྱེད་པ་དེ་འདྲས་ཨ་ནི་ཨ་རི་ལ་ཕྱིན་པའི་བོད་པ་དེ་འདྲས་ད་སྦྱོང་བརྡར་བྱེད་གར་ཕྱིན་པ་ཁོ་ཚོའི་རིགས་ཁོ་ཚོ་མང་པོ་གཅིག་ལ་ང་ཚོ་རྩད་གཅོད་བྱས། བརྙན་འཕྲིན་ཐོག་ནས་ང་ཚོ་དྲི་བ་དྲིས་ལན་ད་ཁོང་ཚོ་ལ་བཅར་འདྲི་བྱས་རྗེས་ཁོང་ཚོའི་ལོ་རྒྱུས་དེ་ཚོ་མང་པོ་གཅིག་ང་ཚོའི་སར་བཞག་ཡོད། ད་གློག་བརྙན་ནང་ལ་ད་ལོ་རྒྱུས་གློག་བརྙན་སྐར་མ་ལྔ་བཅུའི་གློག་བརྙན་ཡིན་དུས་ལོ་རྒྱུས་དེ་ཚོ་སྦིས་མ་ཞིག་སྟོན་ཐུབ་མ་རེད། འདི་ཡིན་ཙང་ད་ལྟའི་སྐབས་ལ་ང་ཚོ་ག་རེ་བསམ་སོང་ཞུས་པའི་ན།

སྦས་བསྡད་པའི་བཟོ་གཅིག་འདི་འདྲས་ཀི་ཅིག་རྣམ་པ་ར་གཅིག་འདུག་ཨ་ནི་ང་ཚོས་བལྟས་པའི་ན་ད་འདི་མ་བརྗེད་ཡ་འདི་ད་འདི་དྲན་གསོས་ཡ་འདི་གལ་ཆེན་པོ་ཞིག་རེད་མཐོང་གི་འདུག་རོ། ཨ་ནི་འདི་ཡིན་ཙང་ད་ལྟའི་འགྲེམས་སྟོན་འདི་ང་ཚོ་ག་རེ་བསམ་སོང་ཞུས་པའི་ན་པ་ལགས་ཁོ་རང་གི་བསགས་གནང་བའི་ཡིག་ཆ་དང་པར་དང་དེ་ཚོ་གང་ག་ལོ་མཉམ་དུ་ང་ཚོས་ཉམས་ཞིབ་བྱས་རྗེས་ང་ཚོས་གཅིག་ཡང་བསགས་བཞག་པའི་ད་བརྙན་འཕྲིན་ཐོག་ནས་དྲི་བ་དྲིས་ལན་བྱས་ཡ་དང་དེ་ཚོ་གང་ག་ལོ་གཅིག་མཉམ་དུ

ཨ་རིའི་ངོས་ནས་གསང་བའི་ལས་ཁུངས་ཀྱི་ཐོག་ནས་ད་ཅིག་གིས་བོད་ལ་རོགས་པ་བྱས་ནས་དྲག་པོའི་ཐོག་ནས་ད་ཅིག་བོད་ཀྱི་མི་མང་པོ་ཅིག་ཨ་རིའི་ནང་འཁྲིད་བྱས་སྦྱོང་བརྡར་ཕུལ་ཡ་དང་མཚོན་ཆ་སྤྲད་ཡ་དང་དེ་འདྲའི་མང་པོ་ཅིག་བྱུང་འདུག་བ་དེ་འདྲ་ཡིན་དུས་དེ་རིང་ངོས་ནས་རྣམ་པ་ཚོ་གིས་ཡང་ཅིག་པར་རིས་འགྲེམས་སྟོན་དེ་གི་ནང་དེ་ཚོའི་རིགས་དེ་ག་འདྲ་ཅིག་ཚུད་ཡོད་ན་ཅིག་རྦད་དུ་དངོས་ཀྱི་ཆ་ཆོད་དངོས་གནས་གི་ཅིག

ཁོ་ཚོའི་རྩ་ནས་ང་ཚོ་པར་འདི་འདྲའི་མང་པོ་ཅིག་ཁོ་ཚོས་ང་ཚོ་ལ་གནང་སོང། པར་དེ་ཚོ་འདིའི་སྔོན་ལ་ང་ཚོ་ད་བོད་པའི་བོད་པ་ཚོར་ཡོད་མ་རེད་ག་རེ་ཞུས་པའི་ན་པར་དེ་ཚོ་ཕ་གི་ཨ་རིའི་ཀོ་ལོ་ར་ཏོ་གི་ཀེམ་ཧེལ་ཟེར་ས་ས་ཆ་དེ་ད་བོད་པ་ལ་སྦྱོང་བརྡར་སྤྲད་སའི་ས་ཆ་གསང་བ་གི་ས་ཆ་ཅིག་རེད། ཕི་ནས་ཁོ་ཚོ་པར་དེ་ཚོ་རག་འདུག་ཨང།

དཔོན་པོ་གཅིག་མིང་ལ་ལྷ་མོ་ཚེ་རིང་རེད་ཤག། ད་ལྷ་མོ་ཚེ་རིང་ཟེར་དུས་དེ་དུས་ང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་ནང་ལ། ད་མི་གཅིག་ལ་ལྷ་མོ་ཚེ་རིང་མིང་འདི་ཞེ་དྲག་དཀོན་པོ་རེད་ག་རེ་ཟེར་ན་མང་ཆེ་བ་ན་ད་བུད་མེད་མིང་རེད་བ། དེ་ཚོ་ཨ་ཁ་ཡིན་ས་ལྷ་མོ་ཚེ་རིང་ཟེར་དུས་ངའི་ཕ་ལགས་མིང་འདྲ་པོ་བྱས། ད་ཡིན་ན་ཁོ་རང་ཁམས་པ་ནི་མ་རེད་ཨ་ནི་ཁམས་པ་མཉམ་དུ་ཁོ་རང་ག་འདྲ་སུས་མིན་ཨ་ནི

ཡིན་ནའི་གལ་ཆེན་པོ་ག་རེ་མཐོང་འདུག་ཟེར་བས་ན་འདིའི་སྐབས་ལ་རེད་བ་ད་རྒྱ་མིས་དང་པོ་བོད་ནང་བཙན་འཛུལ་བྱས་པ་དང་ཨ་ནི་ལྔ་བཅུ་ང་དགུའི་ལོ་དང་དེའི་རྗེས་ད་ལོ་ཁ་ཤས་རིང་ལ་བོད་མི་ཚོས་ཅིག་རྒྱ་མིར་ཁ་གཏད་བཅག་པ་རེད་དྲག་པོའི་ཐོག་ནས་ཁ་གཏད་བཅག་པ་རེད་འདི་ནི་དྲག་པོའི་ཐོག་ནས་ཁ་གཏད་བཅག་པ་མ་ཟད་མི་སྟོང་ཕྲག་མང་པོས་རང་སྲོག་བློས་བཏང་རེད་བོད་དོན་ད་བོད་ཀྱི་གཅིག་དོན་དུ་ད་འདི་ང་ཚོ་ག་དུས་ཡིན་ནའི་བརྗེད་རྒྱུ་མི་འདུག། བར་སྐབས་གཅིག་ལ་ང་ཚོ་གཅིག་བཙན་བྱོལ་ནང་ལ་ཏོག་ཙི་གཅིག་ག་རེ་ཟེར་རེད་ང་ཚོའི་ད་ཐབས་ལམ་འདི་ད་ཞི་བའི་ཐབས་ལམ་གཅིག་ཡིན་པ་ཡིན་ཙང་ད་དེ་ཚོའི་ཐོག་གཅིག་ཡང་ཞེ་དྲག་གཅིག་ང་ཚོ་དོ་སྣང་མ་བྱས་པའི་བཟོ་གཅིག་ཆགས་ཡོང་གི་འདུག་ངས་བྱས་པའི་ན་འདི་བློ་ཕམ་པོ་གནས་ཚུལ་རེད་བསམ་གྱི་འདུག་ག་རེ་ཟེར་ན་འདིའི་སྐབས་ཀྱི་ཁོང་ཚོས་གཅིག་ཤུགས་རྒྱབ་པ་དང་དཀའ་ལས་རྒྱབ་པ་དེ་ཚོ་གང་ག་ལོ་དུམ་ལོ་དར་སོང་ཡིན་ན་གཅིག་གལ་ཆེན་པོ་རེད་ང་ཚོ་གཅིག་སེམས་ཤུགས་སྐྱེད་ཡ་རེད་ང་ཚོ་སྤོབས་པ་གཅིག་སྤར་ཡ་རེད་དེ་ཚོའི་ཐོག་ལ་ད་ང་ཚོ་ད་ལྟའི

རྣམ་པ་ཚོས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་གལ་ཆེའི་གསར་འགྱུར་གྱི་མགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་འདས་པའི་བདུན་ཕྲག་གཉིས་གསུམ་ཙམ་ནས་བཟུང་བལ་ཡུལ་ནང་ཆོས་འབྲེལ་གྱི་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་ལྟར་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་སྟེ། རེས་གཟའ་སྤེན་པའི་ཉིན་བལ་ཡུལ་གྱི་རྒྱལ་ས་ཀཱཐ་མན་གྲུའི་ནང་བོད་མི་གཙོ་བོར་གྱུར་བའི་ཡུལ་དེའི་ཕྱི་ནང་མི་རིགས་སྟོང་ཚོ་མང་པོར་འཛམ་གླིང་ཞི་བདེའི་ཆེད་དུ་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་ལྔ་ལས་གྲུབ་པའི་སྤྱན་རས་གཟིགས་ཀྱི་དབང་ཆེན་བསྩལ་གནང་མཛད་འདུག། ད་ལྟ་ཁྱེད་རང་རྣམས་ལུས་རྣམ་སྣང་གི་ཆོས་བདུན་དང་ལྡན་པར་བྱས་ལ་ཆོས་ཐམས་ཅད་རང་བསམ་གྱིས་མི་ཁྱབ་པའི་རང་བཞིན་ཡན་ལག་བདུན་དང་ལྡན་པའི་ཕྱག་རྒྱ་ཆེན་པོའི་བདག་ཉིད་རྡོ་རྗེ་འཆང་ཆེན་པོའི་རང་བཞིན་ལ་ཅུང་ཟད་རེ་མཉམ་པར་འཇོག་པར་ཞུ། ཡང་རིན་པོ་ཆེ་མཆོག་གིས་སྤྱན་རས་གཟིགས་ནི། བོད་མི་གཙོ་བོ་རུ་གྱུར་བའི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་དང། ཡང་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ནི་སྤྱན་རས་གཟིགས་དངོས་ཡིན་པ་དང་དུས་རྟག་ཏུ་གོང་ས་མཆོག་གི་བཀའ་དྲིན་དྲན་པའི་ཐོག་ནས། གང་ཉིད་ཀྱི་བཀའ་བཞིན་སྒྲུབ་དགོས་པའི་ལམ་སྟོན་སྩལ་འདུག།

ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་བསྐོང་ཚོགས་གནང་ཞིང་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་ཡིན་པ་རེད་བཞག་དེ་ཡང་ཨོ་གླིང་ཁུལ་གྱི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན། ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཚོགས་ཀྱི་ཡོད་རེད། ད་འགན་འཛིན་ལྷན་ཚོགས་ཟེར་དུས་ཡིན་ཡ་ག་རེ་ཞུས་པ་ཡིན་ན། ས་གནས་བོད་རིགས་མཐུན་ཚོགས་དང་འབྲེལ་ཆགས་ལ་བཅུ་འདུག་བཅུ་འདི་གྲས་ཀྱི་ནང་ནས་ད་ཚོགས་འདུ་ལ་ཚུར་སླེབས་བྱས་རྒྱུན་ལས་ཚོགས་གཙོ་དང་རྒྱུན་ལས་གཅིག་སླེབས་ནས་ཨ་ནི་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེའི་ནང་ལ་རྒྱལ་ཡོངས་ཡོངས་ཀྱི་ཐོག་ནས་ཨ་ནི་ལས་དོན་བྱེད་དགོས་ཡག་གྲོས་ཆོད་དེ་འདྲ་བཞག་ཨ་ནི་གྲོས་ཆོད་དེ་གཞི་བཞག་ནས་ཨ་ནི་ལོ་གཉིས་རིང་དུ་ཡ། ལས་དོན་གྲོས་ཆོད་ལ་དཔག་པའི་འགན་ནི་ལག་ལེན་བསྟར་བསྡད་ཀྱི་གནས། ཡང། ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ། John Kirby ལགས་ཀྱིས་བྱང་ཀོ་རི་ཡས་འདས་པའི་བདུན་ཕྲག་ཁ་ཤས་ནས་ར་ཤི་ཡར་འབར་རྫས་ལ་སོགས་དང་དམག་ལ་མཁོ་བའི་ལག་ཆ་ཡོད་པའི་སྣོད་ཆས། ཆིག་སྟོང་ལྷག་ར་ཤི་ཡར་བཏང་སྐོར་རེས་གཟའ་པ་སངས་ཉིན་གསུངས་པ་མ་ཟད་བྱང་ཀོ་རི་ཡས་གོ་མཚོན་ལག་ཆ་ཡོད་པའི་སྣོད་གསུམ་ཀའི་ནང་དམག་དོན་ཡོ་བྱད་བླུགས་བཞིན་པའི་འདྲ་པར་ཁག་ཅིག་ཀྱང་འགྲེམས་སྤེལ་གནང་འདུག། ཡང་རྒྱ་ནག་གི་ཁྲིམས་བཟོ་ལས་ཁང་མཐོ་ཤོས་དུ་ངོས་འཛིན་བྱས་པའི་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་དེ་འདི་ཚེས་ཉི་ཤུ་ནས་ཉི་ཤུ་བཞི་བར། ཉིན་བཞིའི་རིང་རྒྱ་ནག་རྒྱལ་ས་པེ་ཅིན་དུ་སྐོང་ཚོགས་གནང་རྒྱུ་ཡིན་པ་རེད་ཅེས་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།